མཇལ་ཁ་བཀའ་སློབ་ཕེབས་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བོད་མི་ཚོས་ཞུ་གཏུག་དང་ངོ་རྒོལ་བྱེད་མིན་ལ་མ་ལྟོས་པར། རྒྱ་ནག་གཞུང་གིས་བོད་ཀྱི་གྲོང་ཚོ་ཞིག། གད་སྙིགས་སྤུངས་ཡུལ་བཟོ་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ལ་དྭགས་ཟངས་དཀར་ཡུལ་ལྗོངས་སུ་ཆགས་པའི། བཟང་ལ་བཙུན་དགོན་བྱང་ཆུབ་ཆོས་གླིང་གི་འགན་ཁུར་འོག་ཕྱི་ཟླ་བཞི་པའི་ནང། ཟངས་དཀར་སློབ་ཕྲུག་དང་མི་ལོ་རྒན་པ་ཚོ་ལ་བོད་ཡིག་བྲི་ཀློག་གི་སློབ་ཁྲིད་གནང་སྟེ། ཟླ་བ་གཅིག་རིང་བོད་ཡིག་གམ་བྷོ་ཊི་ཟླ་བ། བརྩི་སྲུང་ཞུས་པའི་སྐོར་ལ་ལ་དྭགས་ནས་བཏང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལིར་གནས་སྡོད་རྒྱལ་སྤྱིའི་བོད་ཀྱི་ཆབ་སྲིད་ཀྱི་ཐོག་ལ་དཔྱད་བརྗོད་པ་ན་གཞོན་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། ཕན་ཚུན་གྲོས་མོལ་གྱི་ལམ་ནས་ཞི་བདེ་བསྐྲུན་དགོས་པ་ལས། གོ་མཚོན་གྱི་ཐོག་ནས་འཛམ་གླིང་ཞི་བདེ་ཡོང་མི་ཐུབ་ཞེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ཆོས་ལུགས་ཁག་གི་དབུ་ཁྲིད་རྣམ་པ་གསུམ་ལ་མཇལ་ཁ་བཀའ་སློབ་ཕེབས་ཡོད་པའི་སྐོར་ལ་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་ལོ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་སྤྱི་ཟླ་ལྔ་བ་གི་ཚེས་པ་བཞི་གི་ཉི་མ་བཞུགས་སྒར་ཕོ་བྲང་དུ་རྒྱ་གར་གི་གཅེར་བུ་བ་གི་ཆོས་ལུགས་ཀྱི་བླ་མ་ལོ་ཀེ་ཤི་མུ་ནི་མཆོག་དང། སིག་ཆོས་ལུགས་ཀྱི་གུ་རུ་རན་ཇི་ཏི་སིང་མཆོག། ཧིན་རྡུ་ཆོས་ལུགས་ཀྱི་བླ་མ་མ་ཧིན་དི་ར་ན་ཝལ་ཀི་ཤོར་མཆོག་བཅས་ལ་མཇལ་ཁ་སྩལ་བ་དང་འབྲེལ་གོང་ས་མཆོག་གིས་ཕན་ཚུན་གྲོས་མོལ་གྱི་ལམ་ནས་འཛམ་གླིང་ཞི་བདེ་བསྐྲུན་དགོས་པ་མ་གཏོགས་མཚོན་ཆ་ལ་བརྟེན་ནས་ཞི་བདེ་ཡོང་མི་ཐུབ་པར་གསུངས་ཡོད་པ་མ་ཟད། ཁོང་ཚོས་རྒྱ་གར་དུ་ཆོས་ལུགས་ཁག་གི་ལྷན་ཚོགས་ཟིག་གནང་འཆར་ཡོད་པ་གི་ཚོགས་མགོན་དུ་གོང་ས་མཆོག་གདན་འདྲེན་ཞུ་རྩིས་ཡོད་པ་གི་དགོངས་སྐོར་ཞུ་བར། གོང་ས་མཆོག་གིས་འཛམ་གླིང་ཞི་བདེ་དང་ཆོས་ལུགས་འཆམ་མཐུན། འགྲོ་བ་མི་སྤྱི་ལ་ཕན་ཐོགས་པ་ཟིག་ཡིན་ན་དེ་ནི་ངོས་གི་ལས་འགན་ཡིན་པས་ཁོང་ཚོའི་རེ་བ་ཇི་བཞིན་ཚོགས་མགོན་དུ་ཕེབས་ཆོག་པ་གི་ཞལ་བཞེས་བཟང་བོ་གནང་ཡོད་ཅིང། ཁོང་ཚོ་ལས་གཅེར་བུ་བ་གི་ཆོས་བརྒྱུད་འཛིན་པ། རྒྱ་གར་གི་རྒྱལ་སྤྱིའི་འཚེ་མེད་ཞི་བདེའི་ལྟེ་གནས་ཀྱི་འགན་འཛིན་ལོ་ཀེ་ཤི་མུ་ནི་མཆོག་ནས་ལྡི་ལི་གི་ནང་རྒྱལ་སྤྱིའི་ཞི་བདེའི་ཚོགས་པ་ཟིག་གསར་འཛུགས་བྱེད་བཞིན་པར་ཡང་གོང་ས་མཆོག་གདན་ཞུ་གནང་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། Ki Dalai Lama Ji Ne Us Proposal Ko Us Invitation Ko Accept Kar Liya Aur Unhone Kaha Ki Nahi།
དེང་སང་འཛམ་གླིང་གི་ཛ་དྲག་གནས་སྟངས་འདིར་ཆོས་ལུགས་ཁག་མཉམ་དུ་མཐུན་སྒྲིལ་ལྷན་ཚོགས་གནང་རྒྱུ་ཧ་ཅང་གལ་ཆེན་འདུག་ལྷག་པར་འཛམ་གླིང་འདིར་མཚོན་ཆ་སྣ་ཚོགས་ཀྱིས་འགྲོ་བ་མིས་གཙོས་པ་གི་སེམས་ཅན་ལ་གནོད་འཚེ་མི་ཡོང་བ་དང་འཁྲུག་རྩོད་དེ་མཚམས་འཇོག་གིས། མི་ཕན་ཚུན་གྱི་བར་མཛའ་བརྩེའི་གོང་འཕེལ་ཡོང་བའི་ལྷན་ཚོགས་གནང་འཆར་དེར། ཚོགས་མགོན་དུ་གོང་ས་མཆོག་ལ་གདན་ཞུ་གནང་བར་ཞལ་བཞེས་བཟང་པོ་ཐོབ་པ་དང། ཡང་ལྡི་ལི་རུ་ཆེས་ཐོག་མའི་རྒྱལ་སྤྱིའི་ཞི་བདེའི་ཚོགས་པ་ཟིག་བཙུགས་ཏེ། སློབ་གྲྭ་ཁག་ཏུ་ཞི་བདེ་དང་འཚེ་བ་མེད་པ་གི་སློབ་གཞི་མང་བོ་ཟིག་བསྒྲིགས་བཞིན་པར་ཡང་གོང་ས་མཆོག་གདན་ཞུ་གནང་བ་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཧིན་རྡུའི་ཆོས་ལུགས་ཀྱི་གུ་རུ་མ་ཧེན་དི་ར་ནཱ་བྷིར་ཁེ་ཤར་མཆོག་ནས་ཀྱང།

ང་ཚོ་ཚང་མས་ཕན་ཚུན་རོགས་རམ་བྱ་རེས་བྱས་ན་ཕན་ཐོགས་རྒྱ་ཆེན་འབྱུང་བ་གི་བསམ་བློ་བཟུང་སྟེ་འདིར་ཡོང་བ་དང། གོང་ས་མཆོག་གི་ལམ་སྟོན་ལ་བརྟེན་ནས་ཆོས་ལུགས་འཆམ་མཐུན་ཡོང་རེ་དང། གོང་ས་མཆོག་གིས་གདན་ཞུ་ཞལ་བཞེས་གནང་བར་ཧ་ཅང་དགའ་ཚོར་བྱུང་བ་མ་ཟད། གོང་ས་མཆོག་གི་ལམ་སྟོན་གྱིས་མི་མང་གི་ནང་ཞི་བདེ་ཡོང་བར་ཤིན་ཏུ་ཕན་ཐོགས་རྒྱ་ཆེན་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གཞན་ཡང་ཁོང་ཚོར་མཇལ་ཁ་གོ་སྒྲིག་འབྲེལ་མཐུད་གནང་མཁན་ཧི་མ་ལ་ཡའི་རིག་གཞུང་ལྟེ་གནས་ཁང་གི་ཚོགས་གཙོ་བློ་བཟང་ཕུན་ཚོགས་ལགས་ནས་རྒྱ་གར་གྱི་ཆོས་ལུགས་ཁག་ཡོངས་རྫོགས་མཉམ་རུབ་ཀྱིས་ཞི་བདེ་དང་སྙིང་རྗེ་གོང་སྤེལ་གྱི་ཕྱག་རྗེས་རླབས་ཆེན་བཞག་པར་ཆེ་བསྟོད་ཀྱི་ཚུལ་དུ། ཁོང་རྣམ་པས་གོང་ས་མཆོག་ལ་བྱ་དགའ་གཟེངས་བསྟོད་ཟིག་འབུལ་འཆར་ཡོད་པའང་འགྲེལ་བརྗོད་གནང་གི་འདུག།
རྒྱ་གར་རྒྱལ་ཡོངས་ཀྱི་ཆོས་ལུགས་ཡོངས་རྫོགས་ཀྱི་རྡོག་རྡོག་བྱས་ནས་ཨ་ནི་ཞི་བདེ་ཀྱི། བྱམས་སྙིང་རྗེ་ཀྱི་ཨ་ནི་གཟེངས་རྟགས་དེ་རྒྱལ་བ་རིན་པོ་ཆེ་ལྷག་པ་སུ་གཅིག་གི་ད་ལྟ་བར་དུ་བྱུང་ཐུབ་ཡོད་མ་རེད། དེ་ཨ་ནི་ལྡི་ལི་ནས་ཕུལ་གྱི་ཡིན་དེ་ཞུ་རེད། དེ་སྐུ་མདུན་མཆོག་ནས་ཡང་དེ་ཞལ་བཞེས་གནང་ཚར་ད་དེ་ང་ཚོ་ད་རིང་ཁོ་རང་ཚོ་ཆོས་ལུགས་ཀྱི་བླ་མ་ཚང་མ་བཅར་ཡག་གི་དམིགས་ཡུལ་དེ་འགྲུབ་པ་སོང་ཙང་དཔེ་མི་སྲིད་ཡག་པོ་ཞེ་དྲག་བྱུང་སོང་འཛམ་གླིང་ཞི་བདེ་ཡོང་གི་རེད་བསམ་གི་ཡིན།
རྒྱ་གར་གྱི་ཆོས་ལུགས་ཁག་གི་དབུ་ཁྲིད་མང་པོས་གོང་ས་མཆོག་ལ་བཀུར་བརྩི་ཆེན་པོ་གནང་གི་ཡོད་པས། རྒྱ་གར་དུ་ཆོས་ལུགས་ཚང་མ་རྡོག་རྩ་གཅིག་སྒྲིལ་བཟོ་ཐུབ་མཁན་གོང་ས་མཆོག་ལས་ལྷག་མེད་པར་བརྟེན། འཛམ་གླིང་ནང་ཛ་དྲག་དཀའ་རྙོག་གི་སྐབས་འདིར་གོང་ས་མཆོག་ཚོགས་མགོན་དུ་ཕེབས་ན། ཆོས་ལུགས་ཚང་མ་མཉམ་རུབ་འཆམ་མཐུན་གྱི་ནུས་པ་འདོན་ཐུབ་པ། རྒྱ་གར་གྱི་ཆོས་ལུགས་པ་ཚོས་གོང་ས་མཆོག་ལ་ཡར་ཞུ་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མི་ཚོས་ཞུ་གཏུག་དང་ངོ་རྒོལ་བྱེད་མིན་ལ་མ་ལྟོས་པར། རྒྱ་ནག་གཞུང་གིས་བོད་ཀྱི་གྲོང་ཚོ་ཞིག་གད་སྙིགས་སྤུངས་ཡུལ་བཟོ་བཞིན་ཡོད་འདུག་ཞིབ་གསལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ལྷ་རྩེ་རྫོང་གཞིས་ཆེན་ཡུལ་ཚོའི་སྒང་གཞིས་གྲོང་ཚོའི་རྩྭ་རའི་ནང་དུ་རྫོང་ཐོག་གི་གད་སྙིགས་རྣམས་དབོར་འདྲེན་གྱིས་གད་སྙིགས་སྤུངས་གསོག་ཆེན་པོ་བྱས་པར་བརྟེན་ས་གནས་མི་མང་ལ་ཁོར་ཡུག་འབག་བཙོག་དང་སྒོ་ཟོག་སེམས་ཅན་ལ་འཆི་སྐྱོན་སོགས་ཀྱི་དཀའ་ངལ་འཕྲད་ཀྱི་ཡོད་པ་དང། ས་གནས་བོད་མི་ཚོས་སྲིད་གཞུང་ལ་གད་སྙིགས་གྲོང་ཚོའི་ཉེ་འདབས་རྩྭ་རའི་ནང་མི་གཡུག་པའི་ཞུ་གཏུག་བྱས་ཡོད་ན་ཡང་ས་གནས་སྲིད་གཞུང་གིས་ཡུལ་མི་ཚོར་རྒྱལ་ཁབ་ཀྱི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་དོན་ལ་འགོག་རྐྱེན་བཟོས་ན་ཉེས་ཆད་གཅོད་རྒྱུ་ཡིན་པའི་འཇིགས་སྐུལ་འོག་མི་མང་ལ་ཡ་ལན་གང་ཡང་བྱེད་ཀྱི་མེད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་གོང་ཞུས་འབྲེལ་ཡོད་བོད་མི་དེས་མུ་མཐུད་བརྗོད་དོན་ལ་གད་སྙིགས་སྤུངས་ཡུལ་ས་གནས་དེ་དེ་སྔ་གྲོང་ཚོའི་ཕྱུགས་འཚོ་སྐྱོང་བྱེད་ཡུལ་རྩྭ་ར་ཡིན་པ་དང། རྗེས་སུ་དེ་ཁུལ་གྱི་ཡུལ་མི་ཚོ་གྲོང་ལ་བཙན་ཐབས་ཀྱིས་ཕབ་སྟེ་ས་ཆ་དེ་སྟོང་པར་ལྷག་ཡོད་པ་དང་འབྲེལ་རྫོང་ཐོག་གི་གད་སྙིགས་སྤུངས་ཡུལ་བྱེད་བཞིན་ཡོད་པ་དང། གད་སྙིགས་གཙོ་བོ་ལྷ་རྩེ་རྫོང་ཐོག་གི་དུས་ཚོད་ཡོལ་བའི་ཟས་རིགས་དང་འགྱིག་རིགས་གད་སྙིགས་སོགས་ཡིན་འདུག་ལ་ཉི་མ་ཚ་དྲོད་བྱུང་བའི་སྐབས་སུ་ཉེ་འཁོར་དུ་གནས་སྡོད་བྱེད་མཁན་མི་དང་སེམས་ཅན་ཚང་མར་དཀའ་ངལ་འཕྲད་བཞིན་ཡོད་པ་དང་བདུན་ཕྲག་གཅིག་ཙམ་ནང་གད་སྙིགས་རི་བཞིན་སྤུངས་ཡོད་པ་དེ་ས་སྔོག་འཕྲུལ་ཆས་ཀྱིས་སྙོམས་པོ་བཟོས་ཡོད་པ་དང་འདས་པའི་ཟླ་བ་དྲུག་རིང་ཡུལ་མི་ཚོས་གད་སྙིགས་མི་སྤུངས་རྒྱུའི་ཞུ་སྐུལ་བྱས། ཀྱང་ཡ་ལན་གང་ཡང་མེད་སྐོར་སོགས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བོད་ནང་གི་ཁོར་ཡུག་སྐོར་ལ་རྒྱབ་ཤ་དཀར་པོའི་དེབ་ཞེས་པ་ཞིག་བཏོན་ཏེ་བོད་ཀྱི་ཁོར་ཡུག་གི་གནས་བབ་ཡག་པོ་ཡོད་པ་སོགས་བཀོད་ཡོད་ན་ཡང། ལོ་རེ་བཞིན་བོད་ནང་གད་སྙིགས་ཀྱི་དཀའ་ངལ་ཤུགས་ཆེ་རུ་འགྲོ་བཞིན་ཡོད་པས་བོད་ཀྱི་ཁོར་ཡུག་སྟེང་ཉམས་ཞིབ་གནང་མཁན་ཚོས་རྒྱ་ནག་གཞུང་གིས་བོད་མཐོ་སྒང་དུ་གད་སྙིགས་འབོར་ཆེན་བསགས་ཉར་བྱེད་བཞིན་པ་དེས་བོད་ཀྱི་ཁོར་ཡུག་སྤྱིའི་གནས་བབ་ལ་གནོད་སྐྱོན་བྱུང་གི་ཡོད་པ་དང། གནད་དོན་དེས་མ་འོངས་པར་བོད་མཐོ་སྒང་གི་ཁོར་ཡུག་ཐོག་འགྱུར་ལྡོག་ཕྲན་བུ་ཞིག་བྱུང་ཡང་དེའི་ཤུགས་རྐྱེན་བོད་ཙམ་མ་ཟད་རྒྱ་ནག་དང་དེ་བཞིན་འཛམ་གླིང་ཁྱོན་ཡོངས་ལ་ཉེན་ཚབས་ཆེན་པོ་བཟོ་གཞིར་གྱུར་ཡོད་པ་ཁོར་ཡུག་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་ས་ཌེན་མག་ཕྱི་སྲིད་ལས་ཁུངས་སུ་དཔོན་རིགས་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང་གནས་ཚུལ་འདི་སྐོར་སྲིད་སྐྱོང་གི་ངོ་དེབ་ནས་ཟུར་འདོན་ཞུས་ཡོད་པ་དང།

ཀྲོ་པཱས་ལགས་དང་ལྷན་དུ་མཇལ་འཕྲད་གནང་འདུག་ལ། ཚོགས་པ་དེ་བཞིན་ཌེན་མག་རིག་གཞུང་ལྷན་ཁང་ནས་ཐོག་མར་གསར་འཛུགས་གནང་བ་ཞིག་ཡིན་ཞིང། དེ་ཡང་དེང་དུས་འཕྲུལ་རིག་གིས་ནོར་ཌིག་ཡུལ་གྲུ་ཁག་གི་ནང་གི་དམངས་གཙོའི་བགྲོ་གླེང་གི་ཐོག་ཤུགས་རྐྱེན་ཐེབས་བཞིན་ཡོད་པ་དེར་གདོང་ལེན་བྱ་ཆེད་འཛུགས་པ་ཞིག་ཡིན་འདུག་བསམ་བློའི་སློབ་སྟོན་ཚོགས་པ་དེའི་ནང། ནོར་ཌིག་ཡུལ་གྲུ་ཁག་ཚང་མའི་ཚོགས་མི་ཡང་ཡོད་འདུག

མང་པོ་ཞིག་གསོད་འཕྲོག་བྱེད་འདུག་ཨ་ནི་ང་ཚོའི་གི་ད་རྒྱ་ནག་གི་ད་རྒྱ་ནག་གཞུང་གི་ཨ་ནི་གནས་ཚུལ་རྫུན་མ་སྤེལ་དེ་ལ་ད་ང་ཚོའི་བཙན་བྱོལ་སྒྲིག་འཛུགས་ཀྱིས་གདོང་ལེན་བྱས་དང་བྱེད་མུས་རེད། འདི་གི་ཉམས་མྱོང་འདི་གི་ཡང་ཕར་ཁོང་ཚོ་ལ་ཕར་ང་ཚོའི་གི་ཅིག།

དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱལ་མཚམས་མེད་པའི་གསར་འགོད་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ནང་གི་གསར་འགོད་རང་དབང་གི་གནས་བབ་སྐོར་སྙན་ཐོ་ཞིག་བཏོན་པའི་ནང། རྒྱ་ནག་ནི་རྒྱལ་སྤྱིའི་ནང་ནས་གསར་འགོད་རང་དབང་ལ་གཤམ་ནས་བརྩི་བའི་སྐྱོ་ཤོས་ཨང་གཉིས་པར་མིང་འདོན་བྱས་ཏེ། སྔ་ལོ་སྐྱོ་ཤོས་ཨང་ལྔ་པ་ནས་ད་དུང་སྡུག་ཏུ་སོང་བར་བཀོད་འདུག་པ་འདི་ཐད། རྒྱལ་མཚམས་མེད་པའི་གསར་འགོད་ལྷན་ཚོགས་ལ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས། རྒྱུ་མཚན་སོགས་ཀྱི་ཐད་འགྲེལ་བརྗོད་གནང་རོགས་ཞུས་པར། ཤར་ཨེ་ཤ་ཡའི་འགན་འཛིན Cedric Alviani ལགས་ཀྱིས་ཡིག་ཐོག་ནས་བཀའ་ལན་ཕེབས་པའི་ནང་འདས་པའི་ལོ་ཁ་ཤས་ནང་སྲིད་འཛིན་ཞི་ཅིན་ཕིང་གིས་གསར་འགོད་རང་དབང་ལ་བརྒྱ་ཆ་བརྒྱ་སྟངས་འཛིན་བྱེད་མཁན་བྱང་ཀོ་རི་ཡ་དང་འདྲ་མཚུངས་ཕྱོགས་སུ་སྐྱོད་བཞིན་པ་དང། རྒྱ་ནག་ནི་འཛམ་གླིང་ནང་ནས་གསར་འགོད་པ་བཙོན་ཁང་དུ་མང་ཤོས་བཅུག་མཁན་གྱི་རྒྱལ་ཁབ་དེ་རེད་ལ་ད་ལྟའི་ཆར་གསར་འགོད་པ་བརྒྱ་དང་བཅུ་བཞི་ཙམ་བཙོན་ཁང་ནང་ལ་ཡོད་སྟབས། རྒྱ་ནག་རྒྱལ་སྤྱིའི་ནང་ནས་གསར་འགོད་རང་དབང་སྐྱོ་ཤོས་ཨང་གཉིས་པ་དེ་ཆགས་ཡོད་པ་དང། འདས་པའི་ལོ་ངོ་ཉི་ཤུ་རྩ་གཅིག་རིང། སྙན་ཐོ་འདི་འདོན་ཡག་འགོ་འཛུགས་བྱས་པ་ནས་བཟུང་རྒྱ་ནག་གི་གནས་བབ་སྐྱོ་ཤོས་སུ་གྱུར་ཡོད་པ་རེད་ཅེས་ཡིག་ཐོག་ནས་ལན་འདེབས་གནང་འདུག་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་དབུ་ཁྲིད་པའི་སྲིད་གཞུང་གིས་མི་མང་ས་ཡ་མང་པོ་རྒྱལ་ཁབ་ཀྱི་ཕྱི་ལ་གཏང་གི་མེད་ལུགས་སི་པེན་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཚོགས་པ Safeguard Defender ཞེས་པས་ཕྱི་ཚེས་གཅིག་ཉིན་བཏོན་པའི་སྙན་ཐོའི་ནང་བཀོད་འདུག་ཅིང་སྙན་ཐོ་དེ་ཐོན་པའི་རྗེས་འགྲོ་བ་མིའི་ཐོབ་ཐང་ལས་ཁང་དེས WION གསར་ལས་ཁང་ལ་རྒྱ་ནག་གི་ལས་འཆར་དེའི་འོག་བོད་མི་རྣམས་ལ་ཕྱི་སྐྱོད་ལག་འཁྱེར་མ་སྤྲད་པར་བོད་མི་རྣམས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་ཆེད་རྒྱ་གར་དུ་གཏང་གི་མེད་པ་རེད་ཅེས་གསུངས་བཞག་དེ་ཡང་རྒྱ་ནག་གཞུང་གིས་ཕྱི་སྐྱོད་ལག་འཁྱེར་མ་སྤྲད་པར་ཕྱི་རྒྱལ་དུ་འགྲོ་རྒྱུར་བཀག་འགོག་བྱ་ཡུལ་དམིགས་བསལ་གཙོ་བོ་དེ་ནི་བོད་མི་དང་ཡུ་གུར་ཁ་ཆེའི་མི་རིགས་སོགས་གྲངས་ཉུང་མི་རིགས་ཡིན་པ་འགྲོ་བ་མིའི་ཐོབ་ཐང་ལས་ཁང་དེས་གསུངས་བཞག་གལ་སྲིད་ཕྱི་སྐྱོད་ལག་འཁྱེར་ཞུ་མཁན་ཞིག་བོད་མི་དང་ཡུ་གུར་ཁ་ཆེའི་མི་རིགས་ཡིན་པ་ཡིན་ན་ཕལ་ཆེར་ཕྱི་སྐྱོད་ལག་འཁྱེར་རག་མི་སྲིད་པའམ་ཡང་ན་ལོ་མང་པོའི་རིང་དཀའ་ལས་རྒྱབ་དགོས་པ་ཞིག་ཡིན་ལུགས་ཐའེ་ཝན་ནང་དུ་ཡོད་པའི། ཉེན་སྲུང་སྲུང་སྐྱོབ་ཡན་ལག་ལས་ཁང་གི་ཉམས་ཞིབ་པ། Dinah Gardner ཞུ་བས་གསུངས་འདུག་ལ། དེ་བཞིན་ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་བཟུང། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་རྒྱ་གར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་བར་འགྲོ་རྒྱུར་ཧུར་བརྩོན་ཆེན་པོས་བཀག་འགོག་བྱེད་ཐབས་བྱ་བཞིན་པ་རེད་ཅེས་གསུངས། ཡང་ཚོགས་པ་དེས་མུ་མཐུད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཞུ་མཁན་དང་ཁོང་གི་རྗེས་འཇུག་པ་རྣམས་ནི་རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་གཅིག་བསྡུས་ཀྱི་གཞུང་ལ་ཉེན་ཁ་བཟོ་མཁན་ཞིག་ལ་བརྩི་གི་ཡོད་པ་རེད། གང་ལགས་ཞེ་ན། རྒྱ་ནག་གཞུང་གིས་བོད་ནི་རྒྱ་ནག་གི་ཆ་ཤས་ཤིག་རེད་ཅེས་བཤད་བཞིན་པ་རེད་ཅེས་ཁོང་གིས་མུ་མཐུད་ནས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཚོགས་ཆུང་གི་གོ་སྒྲིག་འོག་ཁ་སང་རེས་གཟའ་ལྷག་པའི་ཉིན། ས་གནས་མི་མང་འདུ་སྐོང་དང་འབྲེལ། ཨ་མ་ལགས་ཞེས་པའི་དངོས་བྱུང་གློག་བརྙན་དེ་གཟིགས་འབུལ་གནང་ཡོད་པ་རེད། གློག་བརྙན་གཟིགས་འབུལ་གྱི་ལས་རིམ་དེའི་གཙོ་བོ་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་འགན་འཛིན། རྒན་བསོད་ནམས་སྲི་གཅོད་ལགས་ནས་ས་གནས་སུ་ཕེབས་པ་དང་བསྟུན་ནས་གོ་སྒྲིག་ཞུས་པ་ཞིག་ཡིན་འདུག་ཁ་སའི་འདུ་འཛོམས་ཀྱི་གོ་སྐབས་དེ་བསྟུན་རྒན་བསོད་ནམས་སྲི་གཅོད་ལགས་ཀྱིས་མང་ཚོགས་ལ་ངོ་སྤྲོད་གསུང་བཤད་གནང་པའི་སྐབས། བོད་ཕྲུག་ཁྱིམ་སྡེ་དེ་ཐོག་མར་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་སློབ་ཕྲུག་ལྔ་བཅུ་ང་གཅིག་ལ་བུ་གསོ་ཁང་གི་ངོ་བོའི་ཐོག་ནས་འགོ་འཛུགས་གནང་བ་ཞིག་ཡིན་པ་དང། ཕྱིས་སུ་བོད་ནས་སླེབས་མཁན་མང་དག་ཅིག་བྱུང་ནས། དགུ་བཅུ་གོ་གྲངས་ནང་སློབ་ཕྲུག་གི་གྲངས་ཚད་དེ། སྟོང་ཕྲག་ཉི་ཤུ་ནས་བཅུ་གཉིས་བར་ཡོད་པའི་སྐོར་གསུངས་སོང། འོན་ཀྱང་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་དོན་རྐྱེན་བྱུང་བ་ནས་བཟུང་བོད་ནས་སླེབས་མཁན་གྱི་གྲངས་འབོར་ལ་འགྱུར་བ་ཆེན་པོ་ཐེབས་ཡོད་པ་དང། བཙན་བྱོལ་ནང་གི་བོད་ཕྲུག་མི་ཉུང་བ་ཞིག་ཕ་མ་དང་ལྷན་དུ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་ཕེབས་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་ད་ཆ་སློབ་ཕྲུག་གི་གྲངས་ཚད་དེ། དྲུག་སྟོང་ཙམ་ཆགས་ཡོད་པ་དང། སློབ་ཕྲུག་དེ་དག་གི་ཁོངས་ནས་སུམ་ཆ་གཉིས་ནི་ཧི་མ་ལ་ཡའི་མི་རིགས་ཀྱི་སློབ་ཕྲུག་ཆགས་ཡོད་པའི་སྐོར་གསུངས་གནང་སོང། བོད་ཕྲུག་ཁྱིམ་སྡེའི་ཁྱབ་ཁོངས་སུ་སློབ་ཕྲུག་ཇེ་ཉུང་དུ་སོང་བའི་རྒྱུ་མཚན་ལ་བརྟེན་ནས། སློབ་གྲྭ་ཟླ་སྒྲིལ་གྱི་ཆེད་དུ་ལས་འཆར་སྒྲིག་བཞིན་ཡོད་པ་དང། མ་འོངས་ལས་འཆར་གྱི་ཁོངས་སུ་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་རྡ་ཤོད་བོད་ཁྱིམ་སློབ་གྲྭ་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ནང་ཡོད་པའི་སློབ་ཕྲུག་ཚོར་གཙུག་ཏུ་སློབ་སྦྱོང་སྦྱོང་སའི་ལྟེ་གནས་ཀྱི་ངོ་བོར་བསྒྱུར་རྒྱུའི་ལས་འཆར་ཞིག་སྒྲིག་བཞིན་ཡོད་པའི་སྐོར་ཡང་གསུངས་སོང། ལོ་བཞི་ཙམ་གྱི་གོང་ལ་མི་འབོར་ཞིབ་བཤེར་གནང་བ་ལྟར་ན། འཛམ་གླིང་ཁྱོན་ཡོངས་སུ་བོད་ཕྲུག་ཁྱིམ་སྡེ་སློབ་ཐོན་བྱུང་བའི་སློབ་ཕྲུག་གི་གྲངས་འབོར་དེ་སྟོང་ཕྲག་ལྔ་བཅུ་ང་གཉིས་ཙམ་བྱུང་ཡོད་པ་ལྟར། སློབ་ཟུར་རྣམས་ནས་ད་ལྟའི་ཆར་སློབ་གྲྭའི་ནང་ཁྱོན་ཡོངས་ཀྱི་འགྲོ་གྲོན་ཆེའི་དཀའ་ངལ་མི་ཉུང་བ་ཞིག་ཡོད་པ་དེ་དག་སེལ་ཐབས་སུ་དཔལ་འབྱོར་གྱི་མཐུན་འགྱུར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་ཡོད་པ་རེད། རྒན་བསོད་ནམས་སྲི་གཅོད་ལགས་ཀྱི་གསུང་བཤད་དང་དྲི་བ་དྲིས་ལན་གྲུབ་པའི་རྗེས། སྐུའི་གཅུང་མོ་ཨ་མ་རྗེ་བཙུན་པད་མ་ལགས་དགུང་གྲངས་བརྒྱད་ཅུར་ཕེབས་པ་དང་སྟབས་བསྟུན་ནས་བཟོ་སྐྲུན་གནང་བའི་དངོས་བྱུང་གློག་བརྙན་ཨ་མ་ལགས་ཞེས་པ་དེ་གཟིགས་འབུལ་ཞུས་ཡོད་པ་རེད།

ཡང་ལ་དྭགས་ཟངས་དཀར་ཡུལ་ལྗོངས་སུ་ཆགས་པའི། བཟང་ལ་བཙུན་དགོན་བྱང་ཆུབ་ཆོས་གླིང་གི་འགན་ཁུར་འོག་ཕྱི་ཟླ་བཞི་པའི་ནང། ཟངས་དཀར་སློབ་ཕྲུག་དང་མི་ལོ་རྒན་པ་ཚོ་ལ་བོད་ཡིག་བྲི་ཀློག་གི་སློབ་ཁྲིད་གནང་སྟེ། ཟླ་བ་གཅིག་རིང་བོད་ཡིག་གམ་བྷོ་ཊི་ཟླ་བ་བརྩི་སྲུང་ཞུས་འདུག་པ་འདིའི་ཐད་ལ། ལ་དྭགས་ནས་འདི་གའི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ཟླ་བཞི་པའི་ཚེས་གཅིག་ནས་འགོ་འཛུགས་ཀྱིས་ཟངས་དཀར་བཙུན་དགོན་བྱང་ཆུབ་ཆོས་གླིང་ནས་ཟངས་དཀར་ཡུལ་མི་དང་སློབ་ཕྲུག་ཀུན་ལ་ཟླ་བ་ཧྲིལ་པོ་གཅིག་རིང་བོད་ཡིག་གམ་བྷོ་ཊི་འབྲི་ཀློག་གི་འཛིན་གྲྭ་ཁྱོན་མི་གྲངས་སུམ་ཅུ་སོ་བདུན་ལ་གོ་སྒྲིག་ཞུས་འདུག་འཛིན་གྲྭ་གོ་སྒྲིག་ཞུ་དགོས་པའི་རྒྱུ་མཚན་གཙོ་བོར་ལ་དྭགས་ས་གནས་སུ་ལོ་ལྟར་བྷོ་ཊི་ཉིན་མོ་ཞེས་ཉིན་གཅིག་རིང་བརྩི་སྲུང་ཞུ་གི་ཡོད་པ་དེར་མི་མང་གིས་སྐད་ཡིག་ལ་ཉིན་གཅིག་ནང་དམིགས་བསལ་དོ་སྣང་དང་དབྱིངས་སྟོན་གྱི་མེད་པ་དང་ཟླ་བ་གཅིག་ལྷག་གི་རིང་མི་མང་ལ་སྐད་ཡིག་སྦྱང་དགོས་པའི་སྐུལ་མ་བཏོན་ནས་རེ་བ་བཟང་སར་ཟངས་དཀར་བཙུན་དགོན་བྱང་ཆོས་གླིང་གིས་ཕྱི་ཟླ་བཞི་པའི་ཚེས་གཅིག་ནས་འགོ་བཙུགས་ཀྱིས་ཕྱི་ཟླ་བཞི་པའི་ཟླ་བ་གང་པོར་བྷོ་ཊི་ཟླ་བ་ཞེས་བརྩི་སྲུང་ཞུས་ཡིན་པ་བཙུན་མ་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུངས་སོང། མི་ཚང་མ་ཉིན་གཅིག་གི་ལ་ཞེ་དྲག་དོ་སྣང་ལེན་གྱི་མི་འདུག་རྩ་བ་ཁོ་ན་སྐད་ཡིག་དེ་ཉམས་སོང་ཨ་ནི་མི་དེ་ཚོ་ཨིན་ཇི་ལ་དབྱིངས་འཕར་ཚར་དུས་གང་ལ་ཉི་མ་གཅིག་གི་དེ་ཁོ་ཚོ་གི་དེ་ཞིག་ལྟད་མོ་འདྲ་པོ་ཅིག་མ་ཟད་དོན་དག་ཆ་ཚང་ཧ་མ་གོ་བ་ལུས་བསྡད་ཀྱི་འདུག་ཨ་ནི་ང་ཚོ་གིས་ཟླ་བ་གཅིག་ཙམ་ཞིག་བརྩིས་པ་ཡིན་ན་ད་ཉི་མ་ཉི་མ་ཉི་མ་གིས་ཟླ་བ་གཅིག་བརྩིས་ན་ཨ་ནི་ཡང་དེ་ཞིག་ཡག་པོ་དང་དེ་ག་རེ་ཡིན་ན་མང་བ་ལབ་ཐུབ་གི་རེད་བསམས་གོ་སྒྲིག་ཞུས་པ་ཡིན།
མུ་མཐུད་བཙུན་མ་བསྟན་འཛིན་ཚེ་དཔལ་ལགས་ཀྱིས་ལ་དྭགས་ཟངས་དཀར་ས་གནས་སུ་དེང་སང་དུས་སུ་གཞོན་སྐྱེས་མང་པོ་རང་གི་ཡུལ་སྐད་གཙང་མ་ཤེས་ཐུབ་ཀྱི་མེད་པ་དང་ཁྱིམ་ཚང་ནང་བོད་ཡིག་འབྲི་ཀློག་སྦྱངས་པའི་ལུགས་སྲོལ་བཟང་པོ་དག་བརླགས་བཞིན་ཡོད་པའི་ཉེན་ཁ་གཟིགས་ནས་བྷོ་ཊི་སྐད་ཡིག་གི་འཛིན་གྲྭ་ཟླ་བ་གཅིག་རིང་འགོ་བཙུགས་ཡིན་པ་གསུངས་སོང། བོད་ཡིག་མེད་ན་ལུང་པ་གི་སྐད་ཁོ་རང་མི་འདུག་སྐད་དེ་ད་དེང་སང་ཆ་ཚང་ཉམས་འགྲོ་གི་འདུག་སྐད་དེ་ག་རེ་བྱས་ནས་ལབ་ན་སྔ་མ་མི་དེ་ཚོ་གི་སོ་སོ་ནང་ལ་སྤུ་གུ་ག་ཚོད་ཡིན་ན་ནང་གི་ཕ་དང་མཉམ་དུ་སྤུ་གུ་དེ་ཚོ་མཉམ་དུ་བཞག་ནས་ད་བོད་ཡིག་དེ་ཀློག་ཐུབ་པ་ཡིན་གཅིག་མིན་གཅིག་བྱེད་གི་རེད་ཨ་ནི་ཕ་སློབ་སྦྱོང་ཡག་ག་དེ་ཚོ་གི་ཨ་ནི་སུམ་རྟགས་སྙན་ངག་ཚོ་བསླབས་ནས་ད་ཆོས་གི་དོན་དག་ཡང་ཧ་གོ་བ་བྱས་མེད་ག་དེ་ཚོ་ནས་ཀློག་ཐུབ་པ་ད་སྤུ་གུ་ཆ་ཚང་བསླབ་གི་རེད་དེང་སང། སྤུ་གུ་དེ་ཚོ་སློབ་གྲྭ་བཏང་སློབ་གྲྭ་ལ་བོད་ཡིག་བསླབ་མཁན་དགེ་རྒན་མེད་ཨ་ནི་ད་ནང་ནས་ཕ་མས་ཡང་མ་བསླབ་ཨ་ཕྱི་ནས་སློབ་གྲྭ་ནས་ཡང་མེད་ཨ་ནི་བོད་ཡིག་ཤེས་པ་དེ་དཔེ་ཞེ་པོ་དཀོན་པོ་ཆགས་འགྲོ་གི་འདུག་ཨ་ནི་དབྱིན་ཇི་ལ་ཞེ་པོ་ཅིག་དབྱིངས་འཕར་འགྲོ་གི་འདུག་མི་མང་ཡིན་ན་དབྱིན་ཇི་དེ་ག་ཞེ་པོ་ཅིག་ཡག་པོ་ཡིན་པ་ད་ག་རེ་བྱས་ནས་ལབ་ན་གཞུང་གི་ལས་ན་ཡང་ཨིན་ཇི་ཤེས་མཁན་ལ་རག་པ་དང་ཨིན་ཇི་མེད་མཁན་ལ་མ་རག་པ་བྱས་ཙང་གང་ལགས་བོད་ཡིག་ལ་དཔེ་དོ་སྣང་ཉམས་འགྲོ་གི་འདུག།
ཡང་བཙུན་མ་བསྟན་འཛིན་ཚེ་དཔལ་ལགས་ཀྱིས་ཟངས་དཀར་ས་གནས་ནང་ཡུལ་པ་མང་ཆེ་བ་ནང་པ་ཡིན་དུས་མི་མང་པོས་ནང་ཆོས་སྦྱང་ཕྱིར་བྷོ་ཊི་སྐད་ཡིག་དེ་སྦྱང་རྒྱུར་དམིགས་བསལ་དོ་དབྱིངས་སྟོན་གྱི་ཡོད་པ་གསུངས་སོང། བོད་ཡིག་འབྲི་ཀློག་འཛིན་གྲྭར་ཕེབས་མཁན་ཨ་མ་ཚེ་རིང་སྒྲོལ་དཀར་ལགས་ཀྱིས་འཛིན་གྲྭ་དེར་མཉམ་ཞུགས་བྱེད་པའི་བརྒྱུད་ག་ཚོད་ཕན་ཐོགས་ཡོད་པའི་སྐོར་གསུངས་དོན་དུ། ཨ་ནེ་ལགས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཕན་ཐོགས་ཧ་ཅང་ཆེན་པོ་བྱུང་སོང་ང་ཚོ་ཨ་མ་ཚང་མ་སྔོན་ལ་ཀ་ཨ་གཅིག་མ་ཤེས་ཀྱང་ད་ལྟ་ང་ཚོ་ཆོས་ཀློག་ཐུབ་པ་དེ་བཀའ་དྲིན་ཆེ་ཞུ་ཡ་ཡིན། ཡང་ཨ་མ་དཀར་སྐྱིད་ལགས་ཀྱིས་དེ་འདྲ་བའི་འཛིན་གྲྭ་ལོ་ལྟར་བྱུང་ན་ཕན་ཐོགས་ཆེ་བས་བཙུན་མ་ཚེ་དཔལ་ལགས་ལ་འདི་ག་རླུང་འཕྲིན་ཁང་བརྒྱུད་མུ་མཐུད་གནང་བའི་རེ་སྐུལ་ཞུས་སོང། ད་བར་ང་ཚོ་ཆོས་ཀློག་ཐུབ་མཁན་མི་མང་པོ་ཡོད་མ་རེད་ང་ཚོའི་ཡུལ་ལ་ད་ཨ་ནེ་ལགས་དང་རྒན་དངོས་གྲུབ་ལགས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཆོས་ཀློག་ཐུབ་ཀྱི་ཡོད་ཡང་ཕྱིན་ཆད་མུ་མཐུད་བསླབ་པའི་རེ་སྐུལ་ཞུ་གི་ཡོད། ལ་དྭགས་ས་གནས་སུ་བྷོ་ཊི་ཉིན་མོ་ཞེས་བརྩི་སྲུང་ཞུས་པ་ནི་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་བྷོ་ཊི་སྐད་ཡིག་རྒྱ་གར་གྱི་རྩ་ཁྲིམས་ལེའུ་བརྒྱད་པ་ནང་ཆུད་དགོས་པའི་ཁྲིམས་འཆར་བཏོན་པ་ནས་བཟུང་ལ་དྭགས་དབུས་གཞུང་མངའ་སྡེ་རུ་ས་གནས་འཛིན་སྐྱོང་ཚོས་སློབ་གྲྭ་དང་ཚོགས་པ་ཚང་མས་ཕྱི་ཟླ་བཞི་པའི་ཚེས་གཅིག་དེ་བྷོ་ཊི་ཉིན་མོར་བརྩི་སྲོལ་འདུག་ལ་དྭགས་ཟངས་དཀར་ས་གནས་སུ་བཟང་ལ་བཙུན་དགོན་བྱང་ཆུབ་ཆོས་གླིང་ནས་ཟླ་བ་ཧྲིལ་པོ་གཅིག་གི་རིང་རང་གི་ཡུལ་མི་རྣམས་ལ་བྷོ་ཊི་འབྲི་ཀློག་བསླབས་པ་བཞིན་དུས་ནམ་ཞིག་རང་གི་ཡུལ་མི་རྣམས་ལ

ཧུར་ཐག་བར་ཐག་ཉི་མ་གཅིག་ཡང་མ་ཆད་པར་བྱས་ནས་བསླབ་ག་འགྲོ་ཡི་ང་རང་དཔེ་སྐྱིད་པོ་བྱུང་སོང་ང་རང་སློབ་སྦྱོང་ཅིག་བྱེད་ཨེ་རེད་བྱས་པ་དེ་ལྟ་ད་སྤྱི་ཚོགས་ལ་ཕན་ཐོགས་སོང་བསམ་བསམ་འདྲ་པོ་ཅིག་ག་བྱས་ན་ང་པུ་གུ་ཆུང་ཆུང་དེ་ཚོ་ལ་བསླབས་ནས་ལོ་ལོ་དང་ཉིས་སྟོང་བཅུ་གཉིས་ནས་བྱས་ནས་པུ་གུ་ཆུང་ཆུང་ལ་ལ་ཡིན་ད་ལོ་ལྔ་ནས་བྱས་ལོ་བཅུ་གཉིས་འོ་དེ་བར་རུ་གི་པུ་གུ་ལ་བསླབས་ནས་ད་ཉིས་སྟོང་བཅུ་གཉིས་བཅས་ལ་ཡིན་ཏེ་པུ་གུ་དེ་ཚོ་ལ་ཡ་དཔེ་ཁག་པོ་འདུག་ཡིན་ན་ལས་ཨ་མ་དེ་ཚོ་དཔེ། དོ་སྣང་ཆེན་པོ་དཔེ་དཔེ། སྦྱང་ཡ་འདོད་པ། ཨེ་ནི་འདི་ག་བོད་ཡིག་ཀློག་ཡ་གཅིག་པོ་མ་ཡིན་པས་ད་ནང་ཆོས་གི་གོ་བ་དེ་ཤེས་ཡ་འདོད་པ་བྱས་ཆོས་ཞིག་བྱེད་དགོས་རེད་ལ་ཡ་དེ་བྱས་ཆོས་ག་འདྲས་ཞིག་བྱེད་ཡ་ཡིན་པ་ཐབས་ལམ་ད་དེ་འདྲས་གཅིག་གང་ཧ་གོ་མ་སོང་ལབ་མཁན་དཔེ་མང་པོ་འདུག་ཨེ་ནི་ང་རང་ལ་གང་ཤེས་པ་དེ་ངས་ཀྱིས་ད་བོད་ཡིག་ཀློག་ཡ་གཅིག་པོ་མ་ཡིན་པས་དེ་ནི་ད་སྐུ་མདུན་གྱི་བཀའ་སློབ་ནང་ནས་ཨེ་ནི་བྱང་ཆུབ་སེམས་བྱམས་སྙིང་རྗེ་ཨེ་ནི་བོད་ཡིག་ཀློག་ཡ་དང་མཉམ་དུ་མཉམ་དུ་ཡང་ང་རང་གི་དེ་ཟུར་ལོ་དེ་འདྲས་སྤྲོས་བཤད་དེ་ཚོ་མང་པོ་ལ་དེ་ག་ལ། ཞེ་པོ་ཅིག་དགའ་པོ་བྱེད་ཀྱི་འདུག། བྱང་ཆུབ་ཆོས་གླིང་བཙུན་དགོན་ནས་བཙུན་མ་རྣམས་ཆུང་དུས་ལ་དྭགས་སླེ་རྒྱལ་ས་སུ་ཆགས་པའི་རྒྱ་གར་དབུས་གཞུང་ནང་པའི་རིག་གནས་གཙུག་ལག་སློབ་གཉེར་ཁང་དུ་འཛིན་གྲྭ་ལྔ་པ་བར་ཕེབས་པ་དང་དེའི་རྗེས་རྒྱ་གར་ལྷོ་ཕྱོགས་མོན་གྷོར་ས་གནས་སུ་ཆགས་པའི་བྱང་ཆུབ་ཆོས་གླིང་བཙུན་དགོན་དང་དེ་བཞིན་བཞུགས་སྒར་རྡ་རམ་ས་ལར་ནང་ཆོས་སྦྱང་དུ་ཕེབས་ནས་ཕྱིས་སུ་བཙུན་མ་རྣམས་རང་རེའི་ཡུལ་དུ་ལོག་ནས་ཕེབས་ཀྱི་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད།

Nicholas Burns། གྱིས་འགན་འཁུར་བཞེས་ནས་ལོ་གཅིག་འཁོར་གྱི་ཡོད་ཅིང། ཁོང་གིས་དྲ་ཐོག་ནས་གླེང་སྟེགས་ཤིག་གི་ཐོག་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་ལམ་ནི། འགྲན་ཟླ་དང་རྙོག་འཛིང་ཅན་ཞིག་ཡིན་པ་མ་ཟད། ཨ་མི་རི་ཀས་བོད་དང་ཤིན་ཅང། ཧོང་ཀོང་བཅས་ཀྱི་གནས་བབ་གཉན་འཕྲང་ཅན་ཞིག་ཡིན་པར་ངོས་འཛིན་གནང་གི་ཡོད་པ་གསུངས་ཡོད་པའི་སྐོར་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།

ཨ་མི་རི་ཀ་དང་རྒྱ་ནག་བར་གྱི་འབྲེལ་བའི་བརྒྱུད་རིམ་ཐད་ལས་རིམ་ཞིག་གོ་སྒྲིག་གནང་ཡོད་པ་དང་ལས་རིམ་འདི་ཡི་ཐོག་སྐུ་ཞབས Nicholas Burns མཉམ་ཞུགས་གནང་ཡོད་པ་རེད། ཁོང་གིས་ཨ་མི་རི་ཀའི་གཞུང་ནས་རྒྱ་ནག་དང་ཨ་རིའི་འབྲེལ་བ་དེ་གལ་ཆེན་པོ་ཞིག་ལ་ངོས་འཛིན་ཞུ་གི་ཡོད་པའི་ཐོག་འདས་པའི་ཟླ་བ་བཅུ་བཞི་ཙམ་གྱི་ནང་ངོས་རང་རྒྱ་ནག་ནང་ཨ་རིའི་གཞུང་ཚབ་པའི་ལས་འགན་བཞེས་པའི་རྗེས་སུ། རྒྱལ་ཁབ་གཉིས་བར་ཇེ་སྡུག་ཏུ་ཕྱིན་པའི་འབྲེལ་ལམ་དེ་བསྐྱར་གསོ་བྱེད་ཐབས་དང་ཡང་སྲ་བརྟན་བཟོ་རྒྱུའི་འབད་བརྩོན་བྱེད་བཞིན་ཡོད་པ་གསུངས་ཀྱི་འདུག་དེ་ཡང་ཨ་མི་རི་ཀའི་རྒྱ་ནག་ཏུ་རྟེན་གཞི་བྱས་པའི་གཞུང་ཚབ་པ་སྐུ་ཞབས Nicholas Burns བསྐོ་བཞག་གནང་དོན་ལྟར། རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཕེབས་འབྱོར་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གསུམ་པའི་ནང་འགན་འཁུར་དབུ་འཛུགས་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱ་ནག་ལས་དོན་གྱི་གཞུང་ཚབ་པ་སྐུ་ཞབས Nicholas Burns གྱི་གཞུང་ཚབ་པའི་ལས་ཡུན་ནི་ཨ་མི་རི་ཀ་དང་རྒྱ་ནག་བར་ཐའེ་ཝན་དང་ཚོང་འབྲེལ་འགྲོ་བ་མིའི་ཐོབ་ཐང་དང་དེ་བཞིན་ཡུག་རེན་ནང་དམག་འཁྲུག་འབྱུང་བཞིན་པའི་རྒྱལ་ཁབ་གཉིས་བར་མི་མཐུན་པ་ཤུགས་ཆེ་ཡོད་པའི་དུས་ཤིག་ཡིན་པ་རེད། གཞི་རྩའི་ཨ་མི་རི་ཀའི་རྒྱ་ནག་ཏུ་བཅའ་བཞུགས་གཞུང་ཚབ་པའི་གོ་གནས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་པའི་ནང་གཞུང་ཚབ་པ་སྐུ་ཞབས Terry Branstad ལགས་ལས་གནས་ནས་འཕོ་འགྱུར་ཕྱིན་པའི་རྗེས་ལོ་གཉིས་ཙམ་ས་མིག་སྟོང་པ་ལུས་ཡོད་པ་དང་གཞུང་ཚབ་པ་སྐུ་ཞབས Burns ནི་ཨ་མེ་རི་ཁའི་ཕྱི་སྲིད་ལས་ཁུངས་ཀྱི་གཞུང་ཞབས་རྙིང་གྲས་ཤིག་དང་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་གནང་མྱོང་ཡོད་པ། དེ་བཞིན་ཨ་མེ་རི་ཁའི NATO བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་སྒྲིག་འཛུགས་ཀྱི་སྐུ་ཚབ་པ་ཡང་གནང་ཡོད། ཁོང་ཨ་མེ་རི་ཁའི་ཧ་ཝར་གཙུག་ལག་སློབ་གཉེར་ཁང་གི Kennedy School ཞེས་པའི་སློབ་གྲྭའི་དགེ་རྒན་ཆེན་མོའི་ཕྱག་ལས་དང་ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་གི་སྲིད་འཛིན་གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་སྐབས་ཕྱི་སྲིད་ཐོག་སློབ་སྟོན་པའི་ཕྱག་ལས་ཡང་གནང་མྱོང་ཡོད་པ་རེད། ཁོང་རྒྱ་ནག་ཏུ་ཨ་མི་རི་ཀའི་གཞུང་ཚབ་པའི་ཐུགས་འགན་བཞེས་པའི་སྐབས་དེར་ཨ་མི་རི་ཀ་དང་རྒྱ་ནག་བར་གནད་དོན་མང་དག་ཅིག་གི་ཐོག་འཁོན་འཛིན་གྱི་རྣམ་པ་ཇེ་ཆེར་ཡོད་པ་དང་ལྷག་པར་དུ་རྒྱ་གར་དང་ཞི་བདེ་རྒྱ་མཚོ་མངའ་ཁུལ་ནང་དྲག་པོ་དང་དཔལ་འབྱོར་གྱི་ནུས་སྟོབས་ཐོག་འགྲན་བསྡུར་གྱི་རྣམ་པ་དེ་རྣོ་ངར་ཆེ་རུ་འགྲོ་བའི་དུས་ཤིག་ཡང་ཆགས་ཀྱི་ཡོད།
དེ་ཡང་ལས་རིམ་ཐོག་སྐུ་ཞབས Nicholas Burn ལགས་ཀྱིས་གཞི་རྩའི་རྒྱ་ནག་གཞུང་དང་ཨ་མི་རི་ཀའི་གཞུང་ཚབ་གཙོས་པའི་གཞུང་འབྲེལ་དཔོན་རིགས་ལྷན་དུ་འབྲེལ་བ་དང་བཀའ་མོལ་གནང་རྒྱུའི་བརྒྱུད་ལམ་མང་དུ་ཕྱིན་ཡོད་པས་གྲོས་བསྡུར་ཡང་ཡང་ཡང་བྱུང་གི་ཡོད། ཡིན་ན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བརྒྱད་པའི་ནང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་མཆོག་ཐའེ་ཝན་ནང་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་པའི་རྗེས་སུ་ཨ་རིའི་ལྷན་དུ་བཀའ་བསྡུར་བྱེད་སའི་བརྒྱུད་ལམ་མང་པོ་ཞིག་སྒོ་བརྒྱབ་པ་བྱུང་ཡོད། དེ་ནས་ཡང་སྤྱི་ཟླ་བཅུ་པའི་ནང་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་ཆེན་འཚོགས་པའི་རྗེས་འབྲེལ་བ་དེ་སླར་ཡང་བསྐྱར་གསོ་བྱུང་ཡོད་པ་དང་དེ་ནས་ཡང་རིམ་བཞིན་རྒྱ་ནག་གི་མྱུལ་ཞིབ་ལྒང་བུ་ཞིག་ཨ་མི་རི་ཀའི་བར་སྣང་དུ་རྙེད་སོན་བྱུང་བའི་རྗེས་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པ་སོགས། གང་ལྟར་འགྱུར་བ་འདྲ་མིན་ཕྱིན་པ་ལ་མ་ལྟོས་པར་ཨ་མི་རི་ཀའི་ངོས་ནས་རྒྱལ་ཁབ་གཉིས་བར་མུ་མཐུད་གྲོས་མོལ་དང་བཀའ་བསྡུར་བརྒྱུད་དཀའ་ངལ་རྣམས་སེལ་ཐབས་བྱེད་དགོས་ཀྱི་ཡོད་པ་གལ་ཆེན་པོ་གཟིགས་ཀྱི་ཡོད་པ་དང། བསམ་བློ་མི་མཐུན་པའི་གནད་དོན་རྣམས་གྲོས་འཆམ་སླེབས་སའི་ཐབས་ལམ་ཞིག་བསྐྲུན་དགོས་ཀྱི་ཡོད་པ་ཨ་མི་རི་ཀའི་ངོས་ནས་ཡིད་ཆེས་བྱེད་ཀྱི་ཡོད་གསུང་གི་འདུག། དེ་ཡང་འདི་ལོ་སྤྱི་ཟླ་གཉིས་པའི་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་རྒྱ་ནག་ཏུ་ཕེབས་གཏན་འཁེལ་ཡོད་ཀྱང། རྒྱ་ནག་གི་གསང་ཉུལ་ལྒང་བུ་ཨ་མི་རི་ཀའི་མཁའ་དབྱིངས་སུ་ཕྱིན་པའི་རྗེས་ཨ་རི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་ནང་གི་གཞུང་འབྲེལ་ཕྱོགས་བསྐྱོད་དེ་ཕྱིར་འཐེན་བྱས་ཡོད་པ་རེད། གནད་དོན་འདིའི་སྐོར་སྐུ་ཞབས Burns ལགས་ཀྱིས་ཨ་རི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་གིས་རྒྱ་ནག་ནང་འཚམས་གཟིགས་ཕེབས་རྒྱུའི་གནད་དོན་འདིའི་སྐོར།

ཙཱ་ཨིང་ཝེན་དང་ཐའེ་ཝན་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་གནང་ཡོད་པ་དང། སྐབས་དེར་ཁོང་གིས་ཨ་མི་རི་ཀས་ཐའེ་ཝན་བློས་གཏོང་མི་བྱེད་པའི་ཆོད་སེམས་བརྟན་པོ་ཡོད་པ་ནན་བརྗོད་གནང་ཡོད། དེ་ཡི་ཡ་ལན་དུ་ཐའེ་ཝན་ལ་ཉེན་བརྡ་མཚོན་ཆེད་དང་ཁོང་ཁྲོའི་རྣམ་འགྱུར་མཚོན་ཆེད་རྒྱ་ནག་གཞུང་གིས་ཐའེ་ཝན་མཚོ་ཁུལ་དུ་གཞི་རྒྱ་ཆེ་བའི་དམག་གི་སྦྱོང་བརྡར་བྱེད་འགོ་བཙུགས་ཤིང། རྒྱ་ནག་གི་དམག་སྦྱོང་འདི་ཡིས་མངའ་ཁུལ་ནང་གི་བདེ་འཇགས་ཀྱི་ཉེན་ཁའི་ཚོར་བ་ཆེན་པོ་ཞིག་བཟོས་ཡོད་པ་རེད། ད་དུང་རྒྱ་ནག་གིས་སྐབས་དེར་དམག་སྦྱོང་སྐབས་དམག་མི་གནམ་གྲུ་དང་གྲུ་གཟིངས་སོགས་ཐའེ་ཝན་མཚོ་ཡུར་དུ་བསྒྲིགས་པ་དང་དངོས་སུ་ཉེ་འཁོར་མཚོ་ནང་དུ་མེ་ཤུགས་འཕུར་མདའ་འཕངས་ནས་དམག་སྦྱོང་བྱས་ཡོད་པ་རེད། དེ་ནི་ལོ་རྒྱུས་ཐོག་ཐའེ་ཝན་མཚོ་ཡུར་ཧ་ལམ་མཐའ་བསྐོར་ནས་དམག་དོན་སྦྱོང་བརྡར་བྱས་བ་གཞི་རྒྱ་ཆེ་བ་ཆེ་ཤོས་ཤིག་ཆགས་ཀྱི་འདུག། དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ནང་ལ་ཡང་རྒྱ་ནག་གིས་ཐའེ་ཝན་ལ་དམིགས་ཏེ་དམག་སྦྱོང་ཤུགས་ཆེ་ཞིག་བྱས་ཡོད་པ་རེད།
ཡང་ཁོང་གིས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་གཞི་རྩའི་དམངས་གཙོའི་ལྟ་གྲུབ་ཐོག་རྒྱལ་ཁབ་གཉིས་བར་ཁྱད་པར་ཆེན་པོ་ཡོད་པས་ཨ་མི་རི་ཀའི་གཞུང་ཚབ་ངོས་ནས་རྒྱ་ནག་གཞུང་གིས་བོད་དང་ཤིན་ཅང་ཧོང་ཀོང་སོགས་ཀྱི་ནང་མི་མང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པར་དུས་ནས་དུས་སུ་སྐྱོན་བརྗོད་བྱེད་ཀྱི་ཡོད་པ་ནན་བརྗོད་གནང་སོང། དེ་ཡང་འདས་ལོར་ཕྱི་ཟླ་བཅུ་གཉིས་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན། རྒྱ་ནག་ཏུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁུངས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་གཙོས་པའི་ཤིན་ཅང་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་དྲག་གནོན་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དེ་དག་འཕྲལ་མར་མཚམས་འཇོག་བྱེད་དགོས་པའི་བསྒྲགས་གཏམ་ཞིག་སྤེལ་ཡོད་པ་དང། གཞུང་ཚབ་པ་སྐུ་ཞབས Nicholas Burns མཆོག་གིས་སྐབས་དེར་མཉམ་འབྲེལ་རྒྱལ་ཚོགས་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་ཞེས་ཡོངས་ཁྱབ་ཀྱིས་གཏན་འབེབས་གནང་སྟེ་ལོ་ངོ་བདུན་ཅུ་དོན་ལྔ་འཁོར་ཡོད་པ་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་འདི་ང་ཚོའི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩིའི་བསམ་བློ་གོང་མཐོར་གཏོང་དགོས་པའི་འགན་ཡོད་པར་དྲན་སྐུལ་གནང་སྟེ་ཨ་མི་རི་ཀའི་ངོས་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱལ་སྤྱིའི་ཐོག་འགྲོ་བ་མིའི་ཐོབ་ཐང་དང་གཞི་རྩའི་རང་དབང་སྲུང་སྐྱོབ་གནང་རྒྱུ་ཡིན་པར་ཁས་ལེན་བྱས་པ་ལྟར་བརྟན་པོ་གནས་ཀྱི་མེད་པར་བློ་འཚབ་ཡོད་སྟབས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་གི་བོད་མིའི་ཐོག་དྲག་གནོན་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་དང་ཤིན་ཅང་ནང་མི་རིགས་སྡེབ་གསོད་དང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་བཞིན་པ་ཡང་ཧོང་ཀོང་གི་རང་སྐྱོང་གི་གནས་བབ་རྡོག་རོལ་བཏང་བ་རྒྱ་ནག་གཞུང་དང་ལྟ་སྤྱོད་མི་མཐུན་མཁན་ཚོར་འཛིན་བཟུང་བཀག་སྐྱིལ་བྱས་པ་ལྷག་པར་དུ་རྒྱ་ནག་གི་ཕྱི་ཕྱོགས་སུའང

བོད་ཀྱི་གཞོན་སྐྱེས་ཚོའི་འགན་འཁྲི་ཞེས་པའི་བརྗོད་གཞིའི་ཐོག་ལ་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིར་གནས་སྡོད་རྒྱལ་སྤྱིའི་ཆབ་སྲིད་ཐོག་ལ་དཔྱད་བརྗོད་པ་ན་གཞོན་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ་རྒྱལ་སྤྱིའི་སྟེང་བོད་ཀྱི་གཞོན་སྐྱེས་ཚོའི་འགན་འཁྲི་ཅེས་པའི་བརྗོད་གཞི་དེའི་ཐོག་ལ་ཡ་གླེང་མོལ་ཞུས་པ་ཡིན། དབང་ཕྱུག་ལགས་ང་ཚོའི་ལེ་ཚན་དེ་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལགས་སོ། ལགས་སོ་དབང་ཕྱུག་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་དེ་སྔོན་ལ་ཡ་ར་ཤི་ཡ་དང་ཡུག་རེན་གྱི་བར་ལ་ཡ་དམག་འཁྲུག་བྱུང་བའི་རྗེས་ལ་ཡ་ཁོ་རང་གི་ད་ད་ད YouTube ཀྱི་དྲ་དྲ་རྒྱའི་སྟེང་ལ་ཡ་ད་དེ་དང་འབྲེལ་བའི་ཐོག་ནས་ནི་རྒྱལ་སྤྱིའི་ཆབ་སྲིད་ཀྱི་ཐོག་ལ་ཡ་མི་མང་ལ་ཡ་གོ་རྟོགས་རང་བཞིན་ཐོག་ནས་འགྲེལ་བརྗོད་དང་ལྷག་པར་དུ་ནི་དེ་ནང་ལ་ཤེས་བྱ་མང་པོ་ཅིག་སྤེལ་གྱི་ཡོད་པ་ཨ་ནི་མི་མང་མང་པོ་ཅིག་དེ་ལ་ཡ་དགའ་མོས་གནང་གི་འདུག

གོ་བརྩི་བ་ཙམ་མ་ཡིན་པ་ཨ་ནི་ང་ཚོ་ལྟ་ག་འདྲ་བོད་པ་ཚང་མ་བྱས་ན་ཡིན་གྱི་ཁྱེད་ཀྱིས་དེའི་སྐབས་ལ་ག་འདྲ་གོ་རྟོགས་དང་དོ་སྣང་ཞིག་གོ་འོས་སམ་འགྲོ་བ་ཨ་ནི་དེའི་གོ་རྟོགས་དང་དོ་སྣང་དེ་དག་ག་འདྲ་ང་རང་གིས་ག་རེ་བཤད་རྒྱུ་དེ་མ་དཔེ་ཡིས་མ་བལྟ་ཆེད་དུ་ཨ་ནི་ད་དེ་འདྲ་ང་རང་གིས་ག་རུ་དེ་འདྲས་ད་ང་ཚོ YouTube གི་དེ་འདྲས་ཀྱིས་ད་ག་འདྲ་སྡིངས་ཆ་འདྲ་པོ་ཅིག་བྱས་ཨ་ནི་མི་མང་ལ་ག་འདྲ་གོ་རྟོགས་སྤེལ་ཏེ་ཐབས་ཤེས་འདྲ་པོའི་ཆེད་དུ་ཨ་ནི་དེ་ད་ལྟ་དེ་ད YouTube དེ་འགོ་ཚུགས་རྒྱུ་རོགས་ཤག་དེ། ལགས་སོ་དབང་ཕྱུག་ལགས་ད་ཁྱེད་རང་གིས་ད་ལྟ་བལྟས་པས་ན་ཁྱེད་རང་གི YouTube Channel དེའི་ནང་ལ་ཡ།

གི་སོ་སོ་ཀྱིས་སློབ་སྦྱོང་བྱས་པ་ལ་བབ་པའི་ནི་ཡང་ནུས་པ་འདོན་ཐུབ་པའི་གི་གནས་སྟངས་འདྲ་པོ་ཆགས་བསྡད་ཤག་དེ་འདྲས་སོང་ཙང་ཁྱེད་དང་ཁྱེད་འདྲ་བའི་ད་མ་གཞོན་སྐྱེས་མང་པོ་ཅིག་ཡོད་རེད་ང་ཚོ་བཙན་བྱོལ་ནང་ལ་ཡ་ད་ཡོད་རེད་བོད་ནང་ལ་ཡོད་རེད་ཨེ་ནི་ཕྱི་རྒྱལ་ཁག་ལ་ཡོད་རེད་དེ་འདྲས་སོང་ཙང་ད་གཙོ་བོ་གཞོན་སྐྱེས་ཚོ་ལ་ཡ་ད་བོད་དོན་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཁྱེད་རང་གིས་དགོངས་ཚུལ་ག་རེ་ཡོད་ན།
གལ་སྲིད་ད་ཁྲིད་སྟངས་དེ་དག་ང་ཚོ་དེ་དག་ང་ཚོ་དམིགས་སུ་བཀར་བྱས་ན་བཙན་བྱོལ་ནང་ལ་བཞུགས་ཡོད་དུས་གཞོན་སྐྱེས་ཚོའི་དེ་དག་ང་ཚོ་བོད་དོན་གྱི་སྒང་ལ་དེ་འདྲ་གྱི་འཐབ་རྩོད་བྱེད་སྟངས་ཡིན་ན་རེད་ཡང་མིན་བོད་དོན་སྒང་ལ་དོ་སྣང་འདྲ་པོ་བྱ་བ་ན་ག་ལ་གང་འཚམ་ད་ཤུགས་ཆེ་བོ་ཡོད་པའི་དེ་འདྲའི་གང་ད་ད་རྣམ་པ་འདྲ་པོ་ཅིག་མཚམས་མཚམས་མཐོང་བསྡད་ཡོད་འདུག་བ་དཔེར་ན་ང་ཚོ་ད་ཐིས་སྐད་འབོད་སོགས་རྒྱག་ག་ཡིན་ནའང་རེད་ཡང་མིན་ན་ང་ཚོ་དེ་འདྲའི་གི་ད་ང་ཚོ་ཞུ་གཏུག་གི་དེ་འདྲའི་ད་དེ་འདྲའི་གི་ལས་འགུལ་སྐབས་སུ་གང་ད་ཤུགས་ཆེ་བོ་ཞི་བོ་འཛུགས་ཀྱི་ཡོད་པའི་དེ་འདྲའི་གང་ད་ད། ཁ་དོག་གཙོ་གནད་གཙོ་གྲུབ་གང་དང་དེ་འདྲའི་གང་དང་ད་ཨ་ནམ་གྱི་རོ་ཤུགས་ཆུང་ནས་གང་དང་དེ་འདྲའི་འདུག་བ། ད་ཡིན་ན་ང་རང་གིས་ད་ནམ་རྒྱུན་དུ་བསམ་བློ་བཏང་སྟེ་ག་རེ་བྱས་འདུག་ལབ་ན། གལ་ཆེ་ཤོས་གནད་ཆེ་ཤོས་དེ་ཨ་ནི་ང་ཚོ་ད་རྒྱལ་སྤྱིའི་ཆབ་སྲིད་ཀྱི་འཕོ་འགྱུར་སྒང་ལ་ད་གོ་རྟོགས་ཞུ་བ་ཞིག་གང་དང་གོ་གི་རེད་བསམ། ད་དེ་སྒང་ལ་གོ་རྟོགས་ཤུགས་ཆེ་བ་ཞིག་མེད་བ་ཡིན་ན་ཨ་ནི་ང་ཚོ་གི་ལས་འགུལ་ཞིག་སྤེལ་བ་ན་དེ་ལས་འགུལ་དེ་ཞེ་དྲག་ཞེ་དྲག་ཞིག་ཕལ་གང་ཚོ་ཁ་ལོ་ད་ཚགས་ཚུད་པ་ཞིག་འགྲོ་བས་ཡིན་ན་ཡང་དེ་ལས་འགུལ་དེ་ལ་ཞེ་དྲག་ཞེ་དྲག་ཞིག་འབྲས་བུ་རག་ཡག་དེ་ག་ད་དེ་ཞིག་ད་ཁག་པོ་ཆགས་དེ། བ། འོ་དེ་འདྲ་སོང་ཙང་ཨ་ནི་ད་ལྟ་གི་དུས་ཚོད་འདི་ལ་ང་ཚོ་ད་དམིགས་སུ་བཀར་བྱས་གང་ལྟར་བོད་པ་གཞོན་སྐྱེས་ཀྱི་ངོས་ནས་རྒྱལ་སྤྱིའི་ཆབ་སྲིད་ཀྱི་ད་དེ་འདྲའི་འཕོ་འགྱུར་དང་ཡང་མིན་ཆབ་སྲིད་ཀྱི་གནས་སྟངས་ལ་ཡིན་གཅིག་མིན་གཅིག་དོ་སྣང་ཡང་མིན་འདི་ག་སློབ་སྦྱོང་བྱེད་མཁན་དེ་ཧ་ཅང་ཡིན་དེ་འདྲའི་གང་ལྟར་ད་གལ་ཆེ་བ་ཆགས་བསྡད་འདུག་ད་དེ་ཡང་དཔེར་ན་ཤ་ཤམ་དེ་ལྟར་དེ་ལྟར་ངའི YouTube གཟིགས་མཁན་མང་ཆེ་བ་ཞིག་མི་རབས་རྒན་པ་ཆགས་ཡོད་རེད་དེ་ཡིན་ན་མི་རབས་རྒན་པ་དེ་ཚོ་ཡིན་ན་ད་ད་རུང་ཡིན་ན་ད།

གཞོན་སྐྱེས་ཚོའི་སོ་སོ་ཡང་སོ་སོ་གི་ནུས་པ་དང་རྩལ་ལ་བབ་པའི་ཡང་སློབ་སྦྱོང་བྱས་བྱས་དེ་འདྲའི་ཐོན་བཞག་ཅིག་མང་པོ་ཅིག་ཡོད་རེད་བ། ཨ་ནི་དམིགས་བསལ་གྱིས་ད་ད་ལྟའི་དུས་ཚོད་དེ་ལ་ཡ། ག་ཚོ་རེད། ད་གསར་འགྱུར་བརྒྱུད་ལམ་ཁག་རེད་དེ་འདྲའི་ཅིག་ཁག་ཅིག་ནང་ལ་ཡ། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ད་ལྟ་མཚན་སྨད་ཞུ་ཡས་ཀྱི་དུས་ཚོད་འདྲ་པོ་ཅིག

ཨ་ནི་གཞོན་སྐྱེས་ནང་ཡིན་ན་རེད། ང་སྤྱི་བཏང་ནི་ཆབ་སྲིད་ལ་ཡ་བྱུས་ལོས་བྱེད་ཀྱི་མེད། ཆབ་སྲིད་ལ་ང་མགོ་ན་གི་འདུག། དེ་འདྲ་ཅིག་བཤད་མཁན་ཡང་ཁ་ཤས་འདུག་བ། ཡང་ཁ་ཤས་ཀྱིས་ང་ཚོ་བོད་མི་བཙན་བྱོལ་བ་ཡིན་པ་ཆགས། ཡིན་པའི་ཆ་ནས། ཚང་མ་ལ་ཡ་ཆབ་སྲིད་ཀྱི་ཐོག་ནས་འགན་ཡོད་རེད། དེ་འདྲ་ཅིག་གསུང་མཁན་འདུག་བ། དེ་ནང་ལ་ཁྱེད་རང་གིས་ག་རེ་ལ་ཡ་རྒྱབ་སྐྱོར་བྱེད་ཀྱི་ན། དགོངས་ཚུལ་གསུང་རོགས་བྱེད་དང།

ད་བོད་ནང་ལ་ཡ་ཟ་ཡ་འཐུང་ཡ་མེད་པའི་དཀའ་ངལ་འཕྲད་བྱས་ཡོང་བ་ཞིག་མ་རེད་ཟེར་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱུན་དུ་གསུང་གི་ཡོད་རེད་ང་ཚོ་ལ་ཡ་ཆབ་སྲིད་དཀའ་ངལ་འཕྲད་དེ་ཡོང་བཞག་པ་ཞིག་རེད་ཅེས་དེ་འདྲ་གསུང་གི་ཡོད་རེད་ད་ད་ཁྱེད་དང་ང་འདྲ་བའི་ང་ཚོ་ད་གཞོན་སྐྱེས་མང་པོ་ཅིག་དེ་ནི་ཁ་སོ་རེད་ཧི་མ་ལ་ཡའི་རི་རྒྱུད་བརྒྱུད་ནས་ད་དེ་ནི་བྲོས་བྱོལ་དུ་ཡོང་དགོས་དེ་རེད་ཁྱེད་རང་དང་པོ་བོད་ནས་ཡང

ད་ནི་ད་རྒྱ་གར་ནས་གང་ལྟར་ཡོང་རྒྱུ་རོགས་ཅིག་ཕྱག་འཚལ། ད་ཁྱེད་རང་ད་ལྟ་མཐོ་སློབ་འགྲིམས་པ་རེད་ད་ལྟ་ལྡི་ལི་ལ་ཡ་གནས་སྡོད་བྱེད་ཀྱི་ཡོད་རེད་རྒྱ་གར་ནང་ལ་གནས་སྡོད་ང་ཚོ་བཙན་བྱོལ་བོད་མི་གཞོན་སྐྱེས་མང་པོ་ཞིག་ཐུག་ཡོད་རེད་སྤྱི་ཡོངས་ཀྱི་གཞོན་སྐྱེས་ཚོའི་གནས་སྟངས་ག་འདྲ་རེད་གཟིགས་ཀྱི་ཡོད་ན་གཞོན་དེ་གཞོན་སྐྱེས་ཡང་ལས་ཀ་མ་བྱེད་སྒྱིད་ལུག་མང་པོ་གཟིགས་ཀྱི་ཡོད་ན་ཡང་གཞོན་སྐྱེས་ཚོ་ཡང་ཧུར་ཐག་སོ་སོ་གི་ད་འཇོན་ཚོད་བབ་ཚོད་ལ་བབས་ཡོད་ནས་ག་རེ་ཚོར་ད།

སོ་སོ་གི་ཆེད་དུ་ཡིན་ནའང་རེད། ཡང་མིན་ན་ང་ཚོ་བོད་མི་རིགས་ཀྱི་ཆེད་དུ་གང་ལྟར་ད་སོ་སོ་གིས་གང་བྱེད་བྱེད་ཀྱི་དེ་རེད་ལས་ཀ་བྱེད་ཉེས་བྱེད་བྱེད་མཁན་ག་ལ་གང་ཟག་མང་པོ་ཞིག་གང་ལྟར་ཞིག་མཐོང་བསྡད་ཀྱི་འདུག་ཨ། ད་ཡིན་ན་གང་ལྟར་ང་ཚོ་ལ་ཏོག་ཙམ་བརྒྱ་ཆ་གྲངས་ཅིག་བསྐོར་བ་ཡིན་ན་ཨ་ནི་ད་ལྟ་གི་དུས་ཚོད་འདི་ལ་ང་ཚོ་གཞོན་སྐྱེས་ཀྱི་ངོས་ནས་ད་གང་ལྟར་ག་རེ་ད་གལ་ཆེ་ཤོས་རེད་ད་ལྟ་ང་ཚོ་ད་ལྟ་སྔོན་ལ་བཤད་པ་ནང་ལྟར་གྱི་དེ་འདྲའི་རྒྱལ་སྤྱིའི་ཆབ་སྲིད་སྒང་ལ་དོ་སྣང་ཡིན་ནའང་རེད་ཡང་མིན་ན་དམིགས་སུ་བཀར་ཅིག་ད་ལྟ་ང་ཚོ

སྤྱི་ཡོངས་ནས་དེ་རྒྱལ་སྤྱིའི་གི་ཆབ་སྲིད་སྒང་ལ་ཡང་ད་ཏོག་ཙམ་ཁོ་ཁོ་ལ་དེ་འདྲ་གི་ད་དོ་སྣང་བྱེད་མཁན་ཏོག་ཙམ་ག་ད་ཉུང་ཉུང་ཅིག་ཨ་མཐོང་བསྡད་འདུག་ཨ་ནི་དེ་ནས་དམིགས་སུ་བཀར་བྱས་པས་ད་ང་ཚོ་ད་ད་ད་དེའི་ཕྱིར་ང་ཚོ་གཞོན་སྐྱེས་ཀྱི་གལ་ཆེ་ཤོས་དེ་ཅིག་ག་རེ་གོ་ཚོད་ལབ་ན་ཨ་ནི་རྒྱ་ནག་གི་ཆབ་སྲིད་འགྱུར་བ་ག་འདྲ་འགྲོ་འདུག་རྒྱ་ནག་གི་ཆབ་སྲིད་འཕོ་འགྱུར་ག་རེ་འགྲོ་འདུག་ཨ་ནི་ཁོང་ཚོ་གི་ངོས་ནས་ལོ་རེ་ལོ་རེ་ལ་ག་ད་བོད་ནང་ལ་ད་བོད་ཀྱི་ནང་ལ་ད་འགྱུར་བ་ག་རེ་ག་བཏང་འདུག་སྒང་ལ་ང་ཚོ་གཞོན་སྐྱེས་ཐེངས་ཅིག་བེད་དེ་ཡག་པོ་ཞེ་པོ་ཅིག་གོ་ཚོད་ཟེར་ནས་རོ་ཨ་ནི་དེ་ཚོ་སྒང་ལ་ད་དེའི་ཕྱིར་ལ་ཏོག་ཙམ་ག་རང་ད་ད་ཞན་པོ་སུ་ར་ཞིག་མཐོང་བསྡད

དམིགས་བསལ་གྱི་ཆབ་སྲིད་ཐོག་ལ་ཡང་ད་རྒྱ་གར་གྱི་འོས་བསྡུ་འགྲོ་སྟངས་རེད་ཆབ་སྲིད་མི་སྣ་གི་ལས་ཀ་བྱེད་སྟངས་རེད་དེ་འདྲའི་སྒང་ལ་ཡང་དམིགས་བསལ་མཐོ་རིམ་སློབ་གནས་དེ་འདྲ་ཡོད་རེད་དཔེར་ན་ཆ་བཞག་ན Maharashtra Institute of Technology ཟེར་དེ་འདྲ Maharashtra འཕྲུལ་རིག་མཐོ་སློབ་ནང་ལ་ཡང་ཟུར་དུ་བཏོན་ནས་ཁོ་རང་ཚོས་ད་ལྟ་དེ་ལ་ཡང་ཆབ་སྲིད་རིག་པའི་ཐོག་ལ་ཡང་ཡང་ག་རེ་ཟེར་ཉེ་བའི་གཙུག་ལག་རབ་འབྱམས་གཙུག་ལག་རབ་འབྱམས་པའི་སློབ་སྦྱོང་བྱེད་ས་དེ་འདྲ་ཡོད་རེད་དེ་ནང་ལ་ཡང་ད་ཁོ་རང་ཚོ་དེ་སྐད་བཏང་རེད་ག་རེ་ཟེར་དགོས་རེད་རྒྱ་གར་གྱི་ཆབ་སྲིད་མི་སྣ་དེ་འདྲའི་སྐད་བཏང་གཏམ་བཤད་གནང་བཅུག་ཨེ་ནི་འོས་བསྡུ་འགན་འཛིན་སྐད་བཏང་ཁོ་རང་ཚོ་ད་འོས་བསྡུ་འགྲོ་སྟངས་གང་འདྲ་ཡིན་མེད་ལྟ་ཁོ་རང་ཚོ་གྱི་ཆབ་སྲིད་མི་སྣ་སྤུས་དག་པོ་ཅིག་བཟང་སྤྱོད་དང་ལྡན་པའི་ཆབ་སྲིད་མི་སྣ་ཅིག་བཟོ་ཡས་དེ་འདྲའི་གྱི་འཆར་གཞི་ལྡན་པའི་ཐོག་ནས་ཡང་སྒྲིག་འཛུགས་དེ་འདྲ་བཙུགས་ཡོད་རེད་ང་ཚོ་བོད་པའི་བཙན་བྱོལ་སྤྱི་ཚོགས་ནང་ལ་ཆ་མཚོན་བྱས་ན་ཧ་ལམ་དེ་འདྲའི་མེད་པ་ལྟ་བུ་ཅིག་རེད་ད། བཙན་བྱོལ་ནང་ལ་དེ་འདྲ་ཡོང་ཡོངས་གྲགས་ཅིག་ང་ཚོ་ཝཱ་རཱ་ཎ་སི་བྱས་ས་རཱ་མཐོ་སློབ་བྱས་ཨེ་ནི་ཏཱ་ལའི་བླ་མ་མཐོ་སློབ་ད་དེ་འདྲ་རོགས་ཅིག་ཁ་ཤས་ཅིག་ཡོད་རེད།

ལགས་སོ་ལགས་སོ་ལགས་སོ་ཨོ་ནི་ད་ལྟ་ང་ཚོའི་གི་ད་ལྟ་ཤེས་རིག་ལས་ཁུངས་གོ་སྒྲིག་འོག་ལ་ཡ་ད་ང་གཉིས་ཀྱི་རྒྱུས་ཤེས་དང་དམིགས་བསལ་ཡང་དེ་འབྲེལ་བ་ཆགས་བསྡད་འདུག་འཛིན་རིམ་བཅུ་གཉིས་ཐོན་ཚར་བའི་རྗེས་ལ་ཡ་འཛིན་རིམ་བཅུ་གཉིས་ད་ལྟ་ཐོན་ལ་ཉེ་བའི་སློབ་ཕྲུག་ཚོ་ལ་ཡ་ལོ་ལྟར་ང་ཚོའི་འགོ་ཁྲིད་ནུས་པ་སྐྱེད་སྲིང་གི་ཟབ་སྦྱོང་ཞིག་ནི་བསྒྲིགས་ཡོད་དེ་ཁྱེད་རང་དྲན་གྱི་ཡོད་རེད་བེ་ཅི། འོ་དེ་འདྲའི་ཟབ་སྦྱོང་ནང་ལ་ཡ་ཟབ་སྦྱོང་དེ་ད་མཉམ་ཞུགས་བྱས་རྗེས་ཟབ་སྦྱོང་དེ་འདྲ་ཅིག་ད་སྤེལ་དགོས་གལ་ཆེན་པོ་ཅིག་གཟིགས་ཀྱི་ཡོད་ན་ཁྱེད་རང་གི།

ཆབ་སྲིད་རིག་པའི་ཐོག་ལ་ཡང་སློབ་སྦྱོང་ཐོན་པ། བསྟན་འཛིན་དབང་ཕྱུག་ལགས་རེད། བསྟན་འཛིན་དབང་ཕྱུག་ལགས་ཁོ་རང་གིས་རྒྱུན་དུ་ནས YouTube Channel བརྒྱུད་ནས་བོད་མི་ཚོ་ལ་ཡང་རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བའི་ཐོག་ནས་འགྲེལ་བརྗོད་བྱས་རེད་དེའི་སྒང་ལ་ཡང་ཤེས་བྱ་མང་པོ་ཅིག་སྤེལ་དང་སྤེལ་བཞིན་པ་རེད། ཨེ་ནས་དེ་འདྲ་སོང་ཙང་བསྟན་འཛིན་དབང་ཕྱུག་ལགས་ངས་མུ་མཐུད་ནས་ཁྱེད་རང་ལ་ཡང་བཀའ་འདྲི་ཞུ་ཡ་ལ་ཡང་ད་ལྟ་ཁྱེད་རང་གིས་ཅིག་ད་ལྟ་ད་ལྟའི་ལྟ་ཚུལ་ལ་བལྟས་པ་ཡིན་ན་ང་ཚོའི་བཙན་བྱོལ་བོད་མིའི་གི་ཆབ་སྲིད་དེ་ཁ་ཕྱོགས་དེ་ག་འདྲ་ཅིག་ལ་ཡང་བསྒྱུར་དགོས་ཡོད་པ་ཅིག་གཟིགས་ཀྱི་ཡོད་ན།

པའི་རྒྱལ་ཁབ་ཁོ་རང་ཁ་བྲལ་ཐེབས་པའི་དེ་འདྲའི་གནས་སྟངས་ཤིག་ཆགས་ཀྱི་ཡོད་རེད་བ། ད་ཡིན་ན་དེ་ལྟར་ང་ཚོ་བོད་པ་གི་ཁ་བྲལ་དེ་ག་འདྲ་ཐེབས་ཀྱི་ལབ་ན་ད་དེ་ད་ལྟ་ང་ཚོ་ཆོས་ལུགས་སུ་རོ་དང་ཆོལ་ཁ་དེ་འདྲ་གི་ཁ་ད་བར་ད་ལ་ཁོ་ཁ་བྲལ་ཐེབས་དུས་རོ་བ། ཨ་ནི་དེ་གི་རྒྱ་ཆ་རྒྱ་མ་འོངས་པ་སྤྱི་ཚོགས་ནང་ལ་དཀའ་ངལ་ཞུ་ཆེ་གི་ག་ད་ད་ཁ་ལ་ང་ཚོ་བོད་སེང་རོ་ལྟ་བུ་དུས་ར་ཆགས་ཀྱི་ཡོད། ད་སྤྱི་སྟངས་དེ་ད་ང་ཚོ་དམངས་གཙོ།

དེ་འདྲའི་མང་པོ་ཅིག་གནས་ཚུལ་ག་ནས་ལྷག་གི་འདུག་ཟེར་ན་ང་ཚོ་སྤྱི་ཚོགས་དྲ་ལམ་བརྒྱུད་ནས་ཡོང་གི་འདུག་སྤྱི་ཚོགས་དྲ་ལམ་དར་ཆ་ཆེ་བའི་རྐྱེན་གྱིས་ལྷག་པར་དུ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་སྤྱི་ཚོགས་དྲ་ལམ་བཀོལ་སྤྱོད་བྱས་ནས་མང་པོ་ཞེ་ཅིག་ཡོད་རེད་ད་གཞན་པ་བསྡུར་བ་ཡིན་ན། དེ་ནས་སོང་ཙང་ཁྱེད་རང་གཟིགས་པ་ཡིན་ན་ད་ལྟའི་མང་པོ་ཅིག་ལྷག་ས་དེ་ངོ་དེབ་ནས་རེད་ཞེས་དྲན་གྱི་འདུག་ཡང་མིན་ན WhatsApp དང WeChat དེ་འདྲ་ཡོད་ལ་ད་ང་ཚོས་རྒྱལ་ཕྲན

ཨ་ནི་ཡང་ཁ་ཤས་ཀྱིས། མི་ཡིན་མདོག་མདོག་བྱས་ཏེ་གོང་ས་མཆོག་ལ་ཡང་དད་པ་ཞུ་ཡོད་མདོག་མདོག་བྱས་ཀྱི་གོང་ས་མཆོག་པར་བཞག་ཅིང་ཡང་དེ་ལ་ཡང་འདྲ་མི་འདྲ་སྤྱི་ཚོགས་དཀྲུགས་ཡས་ལ་སོགས་པ་དེ་འདྲའི་ཁྲིད་དེ་ནི་མང་པོ་ཅིག་ཡོད་པ་ང་ཚོས་མངོན་གསལ་དོད་པོ་མཐོང་གི་འདུག་དེ་འདྲ་སོང་ཙང་ད་དེ་འདྲ་མ་ཡོང་བ་ལ་ཡང་གཞོན་སྐྱེས་ཚོ་གིས་འགན་འཁྱེར་ལྟ་བུ་ཞིག་ནི་ག་འདྲས་ཡོད་ན་གཞོན་སྐྱེས་ཚོ་དམིགས་བསལ་གྱིས་ད་ལྟ་སྤྱི་ཚོགས་དྲ་ལམ་ཁག་ལ་ཡང་ཡོད་དུས་ཙམ་པ་ཡང། འགན་དམིགས་བསལ་འཁྱེར་དགོས་ཡ་དེ་འདྲས་ཁྱེད་རང་གིས་གཟིགས་ཡོད་ན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།